བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་བའི་ཚེས་ཉེར་དགུ་དང། ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཅུ་གཅིག་རེས་གཟའ་ཟླ་བ་རེད། ང་རྡོ་རྗེ་མཚོ་ཡིན། གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་ཞུ་རྒྱུ་ཡིན་ན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་འདིར་གཞིས་སྒར་རྡ་རམ་ས་ལས་གཙོས་བོད་མི་གནས་ཡུལ་རྒྱལ་ཁབ་གང་སར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་ནོ་སྦེལ་ཞི་བདེ་གཟེངས་རྟགས་འབུལ་བཞེས་ཀྱི་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་སྲུང་བརྩི་བྱས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེ་ནས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད།
བྱང་ཨ་རིའི་གཞོན་ནུའི་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་པ་དེ་ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་འཚོགས་བཞིན་པའི་སྐོར་གྱི་གནས་ཚུལ་ཕྱོགས་བསྡུས། མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་གྱི་དམིགས་བསལ་ལེ་ཚན་དང་བཅས། དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་ད་གསར་འགྱུར་བཤད་ཀྱི། དེ་རིང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་འདིར་གཞིས་སྒར་རྡ་རམ་ས་ལས་གཙོས་བོད་མི་གནས་ཡུལ་རྒྱལ་ཁབ་དང་ས་གནས་གང་སར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་ནོ་སྦེལ་ཞི་བདེ་གཟེངས་རྟགས་འབུལ་བཞེས་ཀྱི་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་དེ་རྣམ་པ་འདྲ་མིན་གྱིས་སྲུང་བརྩི་ཞུས་དང་ཞུ་མུས་ཡིན་པ་རེད། གཞིས་སྒར་རྡ་རམ་ས་ལ་རུ་བོད་མིའི་སྒྲིག་འཛུགས་གཞུང་མང་གཉིས་ཀྱིས་དུས་ཆེན་འདི་སྲུང་བརྩི་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་སྦེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ལ་གསན་རོགས་གནང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་གི་ལོར་བོད་མིའི་དབུ་ཁྲིད ྋགོང་ས་མཆོག་ལ་འཛམ་གླིང་ནང་སྙན་གྲགས་ཆེ་བ་གི་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་ལོ་ངོ་ཧྲིལ་བོ་སུམ་ཅུ་སོ་བཞི་འཁོར་བ་གི་དུས་དྲན་དེ་བོད་མིའི་སྒྲིག་འཛུགས་གཞུང་མང་གཉིས་ཀ་གི་ཐོག་ནས། གཞིས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གི་ཉི་མ་སྲུང་བརྩི་གནང་ཡོད་ཅིང། དེ་ལ་ཐོག་མར་ཚོགས་པ་ཁག་དང་སློབ་གྲྭ་ཁག་སོགས་ནས་དགའ་སྟོན་གི་རོལ་གཞས་ཞབས་བྲོ་གཟིགས་འབུལ་དང་འབྲེལ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས། བཀའ་ཤག་གིས་མགོན་པོ་མཆོག་ལ་བཀའ་དྲིན་རྗེས་དྲན་དང་གུས་ཕྱག་སྔོན་སོང་གི་ཐོག་ནས། དེང་སང་གུང་ཁྲན་ཏང་གིས་སྒྲོག་བཞིན་པ་གི་དུས་རབས་གསར་པའི་ཏང་གི་བོད་སྐྱོང་སྲིད་ཇུས་ཟེར་བ་དེ། ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་འཛུགས་དང། རྒྱལ་ཁབ་སྤྱི་སྤྱོད་ཀྱི་སྐད་ཡིག་ཁྱབ་གདལ། བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་བསྒྱུར་བ། བསམ་བློའི་དཔལ་ཡོན་འཛུགས་སྐྲུན་སོགས་ས་བསྒྲགས་གནམ་བསྒྲགས་བྱེད་བཞིན་དུ། བོད་མི་རིགས་རྩ་མེད་གཏོང་རྒྱུ་དེ་རེད་ཅེས་རྒྱ་ནག་གིས་བོད་ཐོག་འཛིན་པ་གི་སྲིད་ཇུས་ལ་དགག་པ་ཚ་ནན་གནང་གི་འདུག། བོད་ཀྱི་དཔལ་འབྱོར་སྤྱི་ཚོགས་ཡར་རྒྱས་མདུན་སྐྱོད་དེ་རྒྱ་ནག་གི་འཛུགས་སྐྲུན་ཡར་རྒྱས་ལ་འོད་སྟོང་འབར་བའི་གྲུབ་འབྲས་ཐོབ་པའི་བསྡུས་དབྱིབས་ཤིག་ཡིན་པ་དང།
རྒྱ་ནག་ལུགས་ཀྱི་དེང་རབས་ཅན་གྱི་འཛམ་གླིང་རྒྱ་ཕིབས་སྟེང་གསར་གཏོད་བྱེད་པའི་འགྲོ་བ་མིའི་འཕེལ་རྒྱས་ཀྱི་བྱས་རྗེས་ངོ་མཚར་ཅན་ཞིག་ཡིན་ཡིན་པའི་ཚུལ་བསྒྲགས་ཡོད། སྲིད་པ་ཆགས་པ་ནས་ད་ལྟ་བར། བོད་དང་བོད་མིར་སྡུག་སྦྱོང་མནར་གཅོད་དང་བཙན་གནོན་བཤུ་གཞོག་གཏོང་མཁན་གུང་ཁྲན་ཏང་ལས་སྡུག་པ་ཞིག་བྱུང་མྱོང་མེད་ལ། དེང་སང་གུང་ཁྲན་ཏང་གིས་སྒྲོག་བཞིན་པའི་དུས་རབས་གསར་པའི་ཏང་གི་བོད་སྐྱོང་སྲིད་ཇུས་ཟེར་བ་དེ་ནི། ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་འཛུགས་དང། རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་ཁྱབ་གདལ། བོད་བརྒྱུད་ནང་བསྟན་ཀྲུང་གོ་ཅན། བསམ་བློའི་དཔལ་ཡོན་འཛུགས་སྐྲུན་སོགས་ས་བསྒྲགས་གནམ་བསྒྲགས་བྱེད་བཞིན་དུ་བོད་མི་རིགས་རྩ་མེད་གཏོང་རྒྱུ་དེ་ཡིན།
ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གསུང་འཕྲིན་དེ་བཞིན་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས་སྒྲོག་སྦྱང་གནང་བ་གི་ནང། རྒྱ་ནག་གཞུང་གིས་ཉེ་ལམ་བཏོན་པ་གི་རྒྱབ་ཤ་དཀར་པོ་གི་དེབ་གི་ནང། རྒྱལ་བ་ཡབ་སྲས་ཀྱི་ཡང་སྲིད་ངེས་པར་དུ་རྒྱལ་ནང་ནས་འཚོལ་དགོས་པ་དང། གསེར་བུམ་དཀྲུག་འདོན་དང་ཀྲུང་དབྱང་གི་ཆོག་མཆན་ཐོབ་དགོས་པ་དེ་རེད། དེ་ནི་བོད་མི་མང་དང་བོད་བརྒྱུད་ནང་བསྟན་གྱི་རྗེས་འབྲང་བ་ཚོས་ནམ་ཡང་ཁས་ལེན་བྱེད་མི་ཐུབ་པ་ཞིག་རེད་ཅེས་ནན་གསུང་གནང་གི་འདུག། ཐེངས་འདིའི་རྒྱབ་ཤ་དཀར་པོའི་ནང་མུ་མཐུད་འཁྱོག་བཤད་བྱས་དོན། རྒྱལ་བ་ཡབ་སྲས་གཉིས་ཡང་སྲིད་ངེས་པར་དུ་རྒྱལ་ནང་ནས་འཚོལ་དགོས་པ་དང། གསེར་བུམ་དཀྲུག་འདོན། ཀྲུང་དབྱང་གི་ཆོག་མཆན་ཐོབ་དགོས་པ་དེ་རེད། དེ་ནི་བོད་མི་མང་དང་བོད་བརྒྱུད་ནང་བསྟན་རྗེས་འབྲང་བ་ཚོས་ནམ་ཡང་ཁས་ལེན་བྱེད་མི་ཐུབ་པ་ཞིག་དང་བོད་ཀྱི་ཆོས་ཕྱོགས་ཀྱི་སྲོལ་རྒྱུན་དང་མི་མཐུན་ཞིང། བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་ཀྱི་འཆལ་ཚིག་རྙིང་པ་དེ་རང་ཡིན་པས། བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་རྒྱ་ནག་དམར་གཞུང་ལ་བསྐྱར་དུ་དྲན་སྐུལ་དུ། བོད་མིའི་མངོན་འདོད་ལ་བརྩི་འཇོག་དང། རྒྱལ་དབང་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་སྐུ་སྒེར་གྱི་ཐག་གཅོད་གང་གནང་དང། དགའ་ལྡན་ཕོ་བྲང་ཡིད་ཆེས་དགེ་རྩའི་འགན་འཛིན་ལྷན་ཚོགས་ཀྱི་ཐག་གཅོད་ལ་རྒྱལ་ཁབ་བམ་ཚོགས་སྡེ་གང་རུང་ཞིག་གིས་ཐེ་གཏོགས་བྱ་རྒྱུའི་དབང་ཚད་མེད་ལ། དེ་བས་ཆབ་སྲིད་ཀྱི་དགོས་མཁོའི་ལག་ཆར་བེད་སྤྱོད་བྱས་ན། སུས་ཀྱང་ཡིད་ཆེས་དང་བརྩི་བཀུར་ཡོང་གི་མ་རེད་ཅེས་ཕྱི་ཐག་ཆོད་པོས་བཤད་ཐུབ། གཞན་ཡང་ཉི་མ་འདི་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉི་མ་ལའང་འཁེལ་ཡོད་པས། བཀའ་ཤག་གི་གསུང་འཕྲིན་དུ་གལ་གནད་ཆེ་བ་གི་ཉི་མ་འདི་སྲུང་བརྩི་སྟབས་གཅིག་ཏུ་གནང་གི་ཡོད་པ་གསལ་འཁོད་དང་འབྲེལ་ཏེ། དམར་པོའི་སྲིད་གཞུང་དང་དེ་དང་རིགས་མཐུན་གྱི་སྲིད་དབང་སྒེར་གཅོད་པ་རྣམས་ཀྱིས་འགྲོ་བ་མི་ཡོད་དོ་ཅོག་ལ་རང་ཆས་སུ་ཡོད་པ་གི་རང་དབང་དང། འདྲ་མཉམ་གི་ཐོབ་ཐང་བརྡལ་བཤིག་དང་མི་རིགས་རྩ་གཏོར་གྱི་སྲིད་ཇུས་མངོན་སུམ་འཛེམ་མེད་དུ་སྤེལ་བཞིན་ཡོད་ཅེས་ཀྱང་འཁོད་ཡོད་ཅིང། དུས་དྲན་མཛད་སྒོ་འདིར་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་གི་མདུན་སར། བོད་མིའི་སྤྱི་ཚོགས་སུ་འཕྲོད་ཞབས་པ་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བ་འགའ་ལ་ལེགས་གསོལ་བྱ་དགའ་སོགས་གསོལ་རས་ཕུལ་ཡོད་ལ། ནོ་སྦེལ་ཞི་བའི་བཟང་རྟགས་ཀྱི་དུས་དྲན་འདི་རྒྱ་གར་ལྷོ་བྱང་གཉིས་ཀར་བོད་མི་འདུས་སྡོད་ཀྱི་ས་གནས་གང་སར་དོ་ཁུར་ཆེན་པོའི་སྒོ་ནས་སྲུང་བརྩི་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་འདིར་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་དུ་བོད་ནང་རྒྱ་ནག་གཞུང་གིས་བོད་མིའི་ཆོས་དང་རིག་གཞུང། མི་རིགས་དང་བཅས་པ་རྩ་མེད་བཟོ་བའི་ཤེས་ཡོན་སློབ་གསོའི་སྲིད་ཇུས་ལག་བསྟར་བྱེད་བཞིན་པ་དག་མཚམས་འཇོག་དགོས་པའི་འབོད་སྐུལ་གྱི་ཞི་བའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་ཡོད་སྐོར་འདི་གའི་ས་གནས་གསར་འགོད་པས་གནས་ཚུལ་བཏང་ཡོད།

གཞན་ཡང་ཉིན་འདིར་རྒྱ་གར་ལྷོ་ཕྱོགས་སྦེང་ལོར་གཙོས་ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་ལྔའི་ནང་བོད་མི་རྣམས་ཀྱིས་གོང་ས་མཆོག་ལ་ནོ་སྦེལ་ཞི་བདེ་གཟེངས་རྟགས་འབུལ་བཞེས་གནང་བའི་ཉིན་མོ་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཉིན་མོར་རྒྱ་གར་གྱི་སྐུ་མགྲོན་སོགས་གདན་འདྲེན་བྱས་ཏེ་དུས་ཆེན་སྲུང་བརྩི་བྱས་ཡོད་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཆེ་བསྟོད་ཞུ་ཆེད་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་ཨ་མི་རི་ཀའི་ཡུ་ཊཱ་མངའ་སྡེའི་རྒྱལ་ས Salt Lake གྲོང་ཁྱེར་ནང་གི་བོད་རིགས་སྤྱི་མཐུན་ཚོགས་པའི་སྤྱི་ཁང་མདུན་གྱི་ལམ་དེར་ཏཱ་ལའི་བླ་མ་ལམ་བུ་ཞེས་མིང་གསར་པར་བརྗེ་བསྒྱུར་དབུ་འབྱེད་ཀྱི་མཛད་སྒོ་གནང་འདུག། དབུ་འབྱེད་མཛད་སྒོའི་སྔོན་ལ་ས་གནས་དེར་ཆེད་ཕེབས་གནང་བའི་ལྷོ Salt Lake གྲོང་ཁྱེར་སྤྱི་ཁྱབ་པ་ལྕམ Cherie Wood ལགས་གཙོས་གྲོང་སྡེའི་ལྷན་ཁང་གི་འཐུས་མི་རྣམས་ལ་བོད་ཕྲུག་རྣམས་ཀྱིས་གཞས་སྣ་འཁྲབ་སྟོན་གཟིགས་འབུལ་ཞུས་པར་གྲོང་ཁྱེར་སྤྱི་ཁྱབ་ཁོང་གིས་དགའ་ཚོར་ཆེན་པོ་དང་བཅས་ང་ཚོའི་སྤྱི་ཚོགས་ནང་བོད་མིའི་སྤྱི་ཚོགས་དང་སྤྱི་ཁང་ཧ་ལས་པའི་ཡག་པོ་ཞིག་ཡོད་པར་རྗེས་སུ་ཡི་རང་དང་བོད་མི་རྣམས་ཀྱིས་རང་གི་ཆོས་དང་རིག་གཞུང་ས་གནས་མི་མང་དང་མཉམ་རོལ་གནང་བར་ཐུགས་རྗེ་ཆེ་ཞེས་སོགས། གསུངས་གནང་བ་མ་ཟད་བོད་མི་རྣམས་ཀྱིས་ལམ་དེའི་མིང་བརྗེ་བསྒྱུར་བྱ་རྒྱུ་དེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་དུས་ཆེན་གྱི་སྔོན་ལ་འགྲུབ་པ་བྱ་དགོས་པའི་རེ་སྐུལ་ཞུས་པ་བཞིན་དེ་དེ་བཞིན་གནང་བའི་སྐོར་ཡང་གསུངས་འདུག་བོད་མིའི་སྤྱི་ཁང་མདུན་གྱི་ལམ་དེར ྋགོང་ས་མཆོག་གི་མཚན་ལ་བརྗེ་བསྒྱུར་གནང་རྒྱུ་དེ་ནི་ཐོག་མར་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་འཐུས་མིའི་ཚོགས་འདུའི་ཐོག་བསམ་འཆར་བྱུང་བ་དང་དེར་སྤྱི་འཐུས་ཟུར་པ་དང་ད་ལྟའི་གྲོང་ཁྱེར་དེའི་ནང་གི་བོད་དོན་ཞུ་གཏུག་གི་འགོ་འཛིན་ཕྱག་མཛོད་ཚང་པད་མ་ལགས་ཀྱིས་རམ་འདེགས་བྱས་ཏེ་གྲུབ་འབྲས་བྱུང་བ་ཡིན་སྐོར་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་བསམ་ཕོ་ཐོགས་མེད་ལགས་ཀྱིས་མཚམས་སྦྱོར་གནང་འདུག། ཡང་ཕྱག་མཛོད་ཚང་པད་མ་ལགས་ཀྱིས། ཁོང་གྲོང་ཁྱེར་སྤྱི་ཁྱབ་དང་ལྷན་དུ་འབྲེལ་འདྲིས་ཆེན་པོ་ཡོད་སྟབས་གྲོང་ཁྱེར་སྤྱི་ཁྱབ་ཁོང་གིས་དམིགས་བསལ་དབང་ཆ་བེད་སྤྱོད་གནང་སྟེ་ལམ་དེའི་མིང་བརྗེ་བསྒྱུར་གནང་རྒྱུའི་ཞལ་བཞེས་གནང་ཞལ་བཞེས་གནང་ཡོད་སྐོར་གསུངས་འདུག་ལམ་དེའི་མིང་བརྗེ་བསྒྱུར་གྱི་མཛད་སྒོའི་རྗེས་སྐུ་མགྲོན་རྣམས་དང་ས་གནས་མི་མང་རྣམས་སྤྱི་ཁང་གི་ཚོགས་ཁང་ནང་ཕེབས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེ་གཟེངས་རྟགས་ཕུལ་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་སྲུང་བརྩི་བྱས་འདུག། ཡང་ཁེ་ན་ཌའི་གྲོང་ཁྱེར་ཁྲོ་རོན་ཁྲོ་ས་གནས་སུ་བོད་མི་ཚོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་སྲུང་བརྩི་བྱས་ཡོད་པའི་སྐོར་འདི་གའི་ས་གནས་གསར་འགོད་པས་གནས་ཚུལ་བཏང་ཡོད། མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་གྲོས་ཚོགས་འོག་མའི་འཐུས་མི་དང་ཁྲིམས་དོན་སྤྱི་ཁྱབ་དྲུང་ཆེ་སྐུ་ཞབས James Maloney ལགས་ཀྱིས་འཛམ་གླིང་སྟེང་ཞི་བདེ་དང་བདེ་འཇགས་ནི་ཉིན་རེ་བཞིན་དགོས་མཁོ་ཇེ་ཆེར་འགྲོ་བཞིན་པ་ལྟར་གོང་ས་མཆོག་གི་བཀའ་སློབ་ཁག་ལག་ལེན་བསྟར་དགོས་པ་དང་གཞན་ལ་ཞབས་འདེགས་དང་བསླབ་བྱ་གནང་རྒྱུ་གལ་ཆེན་པོ་ཡིན་པ་སོགས་ཀྱི་གཏམ་བཤད་གནང་འདུག་ཡང་དམིགས་བསལ་སྐུ་མགྲོན་ཨོན་ཊ་རི་ཡོ་མངའ་སྡེའི་གཞུང་གི་འཛུགས་སྐྲུན་བློན་ཆེན་གྱིས་གསར་འགོད་པར་བཅར་འདྲི་ལན་འདེབས་སྐབས་གོང་ས་མཆོག་ནི་འཛམ་གླིང་ནང་ཞི་བདེ་དང་འགྲོ་བ་མིའི་ཐོབ་ཐང་སྐྲུན་མཁན་གྱི་སྐྱེས་བུ་ཞིག་ཡིན་ཞིང་ཁོང་གི་ཆེ་མཐོང་དང་བསླབ་བྱ་སྔར་ལས་ལྷག་པའི་དགོས་མཁོ་ཆེན་པོ་ཆགས་ཡོད་པས་ཁོང་མཛད་སྒོ་འདིར་ལྷན་ཞུགས་གནང་ཐུབ་པར་དགའ་སྤྲོ་ཆེན་པོ་བྱུང་ཡོད་ཅེས་གསུངས་འདུག། དེ་བཞིན་གཟའ་མཇུག་བོད་ཡིག་སློབ་གྲྭའི་སློབ་མ་དང་སྡེ་ཁུལ་ཚོགས་པ་ཚོགས་པ་སྐྱིད་སྡུག་ཁག་གིས་བོད་ཀྱི་གཞས་སྣ་འདྲ་མིན་འཁྲབ་སྟོན་གཟིགས་འབུལ་ཞུ་བ་སོགས་ཀྱི་ལམ་ནས་གོང་ས་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་ལོ་ངོ་སུམ་ཅུ་སོ་བཞི་འཁོར་བར་དགའ་དད་སྤྲོ་གསུམ་གྱི་ངང་ནས་སྲུང་བརྩི་ཞུས་ཡོད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་བྱང་ཨ་རིའི་གཞོན་ནུའི་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་པ་དེ་ཨ་རིའི་ནེའུ་ཡོག་གྲོང་ཁྱེར་དུ་འཚོགས་བཞིན་པའི་སྐོར་འདི་གའི་ས་གནས་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཨ་རིའི་ནེའུ་ཡོག་གྲོང་ཁྱེར་དུ་ཡོད་པའི Dharma House ཞེས་པའི་ཆོས་ཀྱི་ཁང་པའི་ནང་དུ་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ནས་བཅུ་གཅིག་བར་ཉིན་གྲངས་གསུམ་གྱི་རིང་བྱང་ཨ་རིའི་གཞོན་ནུའི་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་པ་ཨ་རིའི་ནེའུ་ཡོག་གྲོང་ཁྱེར་དུ་འཚོགས་འགོ་ཚུགས་ཤིང། དབུས་གཞོན་ནུའི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས་གཞོན་ནུའི་སྒྲིག་གཞིའི་དགོངས་དོན་བཞིན། བྱང་ཨ་རིའི་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་པ་དེ། ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་འཚོགས་བཞིན་ཡོད་པ་འགྲེལ་བརྗོད་གནང་བ་དང། ཉིན་གྲངས་གསུམ་གྱི་རིང་གྲོས་གཞི་དོན་ཚན་དགུའི་ཐོག་ཚོགས་བཅར་བའི་དགོངས་འཆར་ཁག་གོ་བསྡུར་བྱེད་འཆར་ཡོད་པའི་སྐོར་གྱི་འགྲེལ་བརྗོད་གནང་སོང། བོད་དོན་འཐབ་རྩོད་དང་འབྲེལ་བའི་གི་གྲོས་གཞི་དོན་ཚན་དགུ་ཡི་ཐོག་ལ་དེའི་ཚོགས་བཅར་བ་ས་གནས་ཁག་བདུན་གྱི་ཚོགས་བཅར་བའི་ཐོག་ནས་ཀྱིས་ག་ཅིར་གོ་བསྡུར་བྱ་ཆེད་བྱས་རྗེས་ནས།

ཚོགས་འདུའི་མཛད་སྒོའི་སྐུ་མགྲོན་གཙོ་བོར། བོད་ཀྱི་གཞོན་ནུ་ལྷན་ཚོགས་ཐོག་མ་གསར་འཛུགས་གནང་མཁན་གྱི་གྲས་བཀའ་བློན་ཁྲི་ཟུར་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་ལགས་ཀྱིས་གཞོན་ནུ་ལྷན་ཚོགས་ཐོག་མ་གསར་འཛུགས་བྱས་པའི་བརྒྱུད་རིམ་ངོ་སྤྲོད་དང་འབྲེལ་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་འདི་བོད་ཀྱི་ལོ་རྒྱུས་ཐོག་ལ་གལ་འགངས་ཆེན་པོ་ཞིག་ཆགས་ཡོད་པ་བཞིན། ཚང་མས་བོད་སྤྱི་པའི་རྩ་དོན་ཆེད་ལ།

ཁ་ན་ཌ་དང་རྒྱ་གར་བར་གནས་སྐབས་འབྲེལ་བ་བཟང་མིན་གྱིས་རྒྱ་གར་ནས་མཐོང་མཆན་བི་ཟ་རག་མིན་ལ་བརྟེན་ནས་ནིའུ་ཡོག་ཏུ་བསྐོང་ཚོགས་བྱེད་དགོས་བྱུང་ཡོད་པ་དང། ཚོགས་འདུ་ཉིན་དང་པོའི་སྐུ་མགྲོན་དུ་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་དང། བཀའ་ཟུར་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་ལགས་དང། རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་དང། གཞན་དབུས་རྒྱུན་ཟུར་པ་ཁག་ཅིག་ཕེབས་ཡོད་པ་དང། རྒྱ་གར་ནས་དབུས་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་ཚོགས་གཙོ་མགོན་པོ་དོན་གྲུབ་ལགས་དང། དྲུང་ཆེ་བསོད་ནམས་ཚེ་རིང་གཉིས་ཕེབས་ཡོད་པ་དང། དེ་བཞིན་བྱང་ཨ་རིའི་ས་གནས་བདུན་གྱི་གཞོན་ནུའི་འཐུས་མི་ཁག་ཅིག་ཚོགས་བཅར་ཞུས་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་ལས་དོན་སྤེལ་ཕྱོགས་ཀྱི་སྐོར་ལ་གསར་འགོད་ལྷན་ཚོགས་ཤིག་བསྡུ་སྐོང་གནང་རྒྱུ་ཡིན་པའི་ཐོག་ཨ་མེ་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་དང་བོད་རང་བཙན་སློབ་ཕྲུག་ཚོགས་པའི་སྐུ་ཚབ་བཅས་མཉམ་ཞུགས་བྱ་རྒྱུ་ཡིན་འདུག་སང་ཉིན་ཕྱི་ཚེས་བཅུ་གཉིས་ཉིན་ཨ་མེ་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཁང་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དོན་གཉེར་གྱི་ཚོགས་པ་ཁག་ཅིག་གིས་ཉེ་སྔོན་ཨ་རིའི་སན་ཧྥི་རན་སེ་སི་ཀོ་གྲོང་ཁྱེར་ནང་སྐོང་ཚོགས་གནང་བའི APEC ཞེས་པའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པའི་ལྷན་ཚོགས་སྐབས་རྒྱ་ནག་དམར་ཤོག་ཚོགས་པར་རྒྱབ་སྐྱོར་བྱེད་མཁན་གྱི་ཚོགས་པ་ཁག་གིས་དྲག་སྤྱོད་དང་སུན་གཙེར་གྱི་བྱ་སྤྱོད་སྤེལ་བའི་གནད་དོན་ཐེར་འདོན་ཆེད་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་རྒྱུ་ཡིན་པ་དང། གསར་འགོད་ལྷན་ཚོགས་དེར་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཁང་གི་ཚོགས་གཙོ་སྐུ་ཞབས Chris Smith ལགས་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཚོགས་པའི Zhou Fengsuo ཧོང་ཀོང་གི་དམངས་གཙོ་ཚོགས་པའི Anna Kwok བོད་རང་བཙན་སློབ་ཕྲུག་ཚོགས་པའི་པད་མ་སྒྲོལ་མ་ལགས་ཨ་མི་རི་ཀའི་ཡུ་གུར་ཚོགས་པའི Elfidar Iltebir སོགས་གསར་འགོད་ལྷན་ཚོགས་དེར་མཉམ་ཞུགས་གནང་རྒྱུ་ཡིན་འདུག་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཁང་གིས་གོང་ཞུས་ཨ་རིའི་ནང་འཚོགས་པའི APEC ཚོགས་འདུའི་སྐབས་རྒྱ་ནག་དམར་ཤོག་ཚོགས་པའི་འཐབ་ཕྱོགས་གཅིག་གྱུར་ཚུད་པའི་ཚོགས་པ་ཁག་གིས་དྲག་སྤྱོད་ཀྱི་ལས་དོན་སྤེལ་བའི་གནས་ཚུལ་ཐོན་པ་དེ་དག་ཐོག San Francisco རྫོང་གི་ཉེན་རྟོག་སྐོར་སྲུང་བས་བསྐྱར་ཞིབ་དང་འབྲེལ་འོས་འཚམ་གྱི་ཁྲིམས་ཆད་གཅོད་དགོས་སྐོར་གྱི་འབོད་སྐུལ་གནང་ཡོད་པ་མ་ཟད། ལས་དོན་ཁང་དེའི་ངོས་ནས་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་ལས་དོན་སྤེལ་ཕྱོགས་དེ་རིགས་ཐོག་དོ་སྣང་ཆེན་པོ་གནང་བཞིན་ཡོད་པའི་སྐོར་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང་བཀོད་ཡོད་པ་རེད།

གཟའ་ཉི་མའི་ཉིན་ཧོང་ཀོང་རྫོང་གི་འཐུས་མིའི་འོས་བསྡུའི་ནང་སྤྱི་ཚོགས་རིང་ལུགས་དམངས་གཙོ་མནའ་འབྲེལ་ཚོགས་པའི་ཚོགས་མི་གསུམ་གྱིས་ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུའི་གྲ་སྒྲིག་བྱས་པར་ཉེན་རྟོག་སྐོར་སྲུང་བས་འཛིན་བཟུང་བཀག་ཉར་བྱས་ཡོད་འདུག་ཧོང་ཀོང་གི་སྤྱི་ཚོགས་རིང་ལུགས་དམངས་གཙོ་མནའ་འབྲེལ་ཚོགས་པས་སྤྱི་བསྒྲགས་ཤིག་སྤེལ་བའི་ནང་ཧོང་ཀོང་གི་མི་མང་ལ་འོས་ཤོག་འཕེན་པའི་རང་དབང་དང་འོས་མིར་ལངས་ཆོག་པའི་རང་དབང་མེད་སྐོར་སོགས་བཀོད་ཡོད་འདུག། ཐེངས་འདིའི་ཧོང་ཀོང་རྫོང་གི་འཐུས་མིའི་འོས་བསྡུ་དེའི་ནང་འོས་ཤོག་འཕེན་མཁན་བརྒྱ་ཆ་གི་བཅོ་ལྔ་དང་ཕྱེད་ཀ་ཙམ་ལས་མ་བྱུང་བ་དེ་ནི་ལོ་བཞིའི་སྔོན་གྱི་འོས་བསྡུ་དེ་ལས་བརྒྱ་ཆ་གི་བཞི་བཅུ་ཞེ་གཉིས་ཀྱིས་ཉུང་བ་ཡིན་འདུག། གསན་མཁན་རྣམ་པ་ཚོ། ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདིའི་ནང་ཉིས་སྟོང་ལྔ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་བཞི་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བྱང་ཆུབ་ལམ་རིམ་ཆེན་མོའི་གསུང་ཆོས་ཀྱི་སྔོན་འགྲོའི་གསུང་ཆོས་ཟུར་འདོན་བྱས་པའི་དགོངས་དོན་སྐོར་རྩོམ་པ་པོ་ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པར་གསན་རོགས་གནང།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་ལྔ་ལོའི་ཟླ་བ་གཉིས་པའི་ཚེས་ཉེར་བཞི་ཉིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བྱང་ཆུབ་ལམ་རིམ་ཆེན་མོའི་སྔོན་འགྲོའི་གསུང་ཆོས་ཟུར་འདོན་ཞུས་པའི། ཚན་པ་བཞི་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ལོ་རྒྱུས་ནི་བར་མཚམས་མེད་པར་སྐྲུན་བཞིན་ཡོད་པ་དང། མི་ཡི་སྤྱི་ཚོགས་ཀྱང་ལོ་རྒྱུས་ཀྱི་འཕེལ་རིམ་གསར་པ་དང་བསྡོངས་ཏེ་མདུན་སྐྱོད་བྱེད་པའམ། ཡང་ན་དུས་རབས་གོང་མ་དང་གོང་མའི་ལམ་སྲོལ་གྱི་ནང་དུ་ཕྱིར་ཤིག་བརྒྱབ་ནས་འགྲོ་མཁན་ཡང་མི་ཉུང་བ་ཞིག་འབྱུང་གི་ཡོད་ན་ཡང། འཇིག་རྟེན་སྤྱི་ཡི་འཕོ་འགྱུར་དང་མཉམ་དུ་རང་ཉིད་ལ་གནས་པའི་སྤྱི་ཚོགས་གང་ཡིན་པ་དེ་ཉིད་ཀྱང་འཕོ་འགྱུར་གྱི་རང་བཞིན་ལྡན་པ་དང་གཡོ་འཁྱོམ་གྱི་རང་བཞིན་ལྡན་པ་ཞིག་ཡིན་སྟབས། དུས་རབས་ཉི་ཤུ་བའི་དུས་དཀྱིལ་ནི་བོད་ལ་སྔར་བྱུང་ལོ་རྒྱུས་སུ་མ་གྲགས་པའི་ཆག་སྒོ་དང་དུས་ལོག་ཆེན་པོ་བྱུང་སྟེ། གཞིས་བྱེས་གཉིས་སུ་གྱེས་པ་དང། མི་རིགས་གཞན་གྱི་བསམ་སྤྱོད་ལ་བལྟས་ཏེ་བོད་ཀྱི་ཆོས་རིག་ལོ་རྒྱུས་ཡིག་ཚང་རྣམས་རྩ་སྟོངས་སུ་འགྲོ་ལ་ཁད་པ་བྱུང་བ་སོགས། རྨང་རིམ་ནས་མགོ་རྟིང་སློག་པའི་འཕོ་འགྱུར་གྱི་ནང་དུ། ང་ཚོས་བསམ་བློ་གསར་བ་བཟུང་སྟེ་ཁ་ཕྱོགས་གསར་བ་ལ་མདུན་སྐྱོད་བྱ་རྒྱུ་དེ། ང་ཚོར་གདམ་གསེས་མེད་པའི་གདམ་གསེས་ལྟ་བུ་ཞིག་ཆགས་ཀྱི་ཡོད་ཀྱང། ཕྱོགས་ངོས་གཞན་པ་ཞིག་ནས་བལྟས་ན། བོད་ལ་འདི་ལྟ་བུའི་དུས་ལོག་དང་གོད་ཆག་བློ་ཡིད་མི་ཆེས་པ་བྱུང་ནས་དཀའ་སྡུག་སྣ་ཚོགས་ལ་གདོང་གཏོད་དགོས་ཀྱིན་ཡོད་ཀྱང། རང་ཅག་གིས་ལོ་ངོ་ཆིག་སྟོང་ཉིས་བརྒྱ་ལྷག་གི་ལོ་རྒྱུས་ཀྱི་བྱུང་རབས་རིང་མོའི་ནང་དུ། སྔར་ཡོད་རྒྱུན་འཛིན་དང་སྔར་མེད་གསར་གཏོད། མི་རིགས་གཞན་གྱི་ལེགས་ཆ་བསྡུས་པ་སོགས་ཐབས་བརྒྱ་ཇུས་སྟོང་གིས་གཅེས་ཉར་དམ་འཛིན་གནང་བའི་རིག་གཞུང་ཕུན་སུམ་ཚོགས་པ་འདི་དག་གངས་རིའི་ར་བའི་ཕྱི་ལོགས་སུ་དྲངས་པ་ཙམ་ཞིག་མིན་པར། འཛམ་གླིང་འདི་ཡི་གླིང་དང་གླིང་ཕྲན་མང་པོ་ལ་ཁྱབ་བརྡལ་དུ་འགྲོ་བཞིན་ཡོད་པར་མ་ཟད། ཆོས་ལུགས་མི་གཅིག་པ་དང་མི་རིགས་ཐ་དད་པ། སྐད་ཡིག་གི་བར་ཐག་ཡོངས་སུ་བརྟོལ་ཏེ། རང་ཅག་ལ་ཡོད་པའི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་འདི་ཉིད་གཞན་ལ་འཆད་ཁྲིད་བྱེད་པ་དང། དབང་ལུང་གནང་བ་ལྟ་བུ་ལས་ཀྱང་ཡོངས་སུ་བརྒལ་ཏེ། འཛམ་གླིང་གི་མཁས་པའི་ཚོགས་དང་ཚན་རིག་པའི་སྡེ་ཤེས་ཡོན་པའི་དཀྱིལ་འཁོར་སོགས་ཕྱོགས་མང་པོ་ནས་དང་ལེན་དང་ལག་བསྟར་བྱེད་འགོ་ཚུགས་དང་ཚུགས་བཞིན་ཡོད་པ་འདིས་ནི། རང་ཅག་གི་རིག་གནས་འདི་ཡི་ནང་ལོགས་སུ་ཡོད་པའི་མངར་བཅུད་དེ་ཉིད་གཞན་ལ་བགོ་འགྲེམས་བྱེད་པའི་གོ་སྐབས་བཟང་པོ་ཤར་བ་ཞིག་ཡིན་ལ། ཡིན་ལུགས་ཚུལ་མཐུན་གྱི་སྒོ་ནས་ང་ཚོའི་རིག་གནས་འདི་ཡི་རིན་ཐང་དང་ཁེ་ཕན་ངོ་མ་དེ་གཞན་ལ་བསྟན་པར་བྱ་རྒྱུ་དེ་ནི། ནམ་རྒྱུན་ང་ཚོའི་ཁ་སྒོ་ན་ཡོད་པའི། བསྟན་པ་དང་འགྲོ་བའི་དོན་དག་ཟེར་བ་དེ་ཉིད་ཆགས་ཀྱི་ཡོད་པ་དེ་ཡིན།
ཨ་ནི་མ་འོངས་པ་ལ་ཡང་ང་རང་ཚོ་གཞིས་བྱེས་མཉམ་འཛོམས་བྱུང་བའི་མཚམས་ལ་ཡིན་ན་ཡང་སྔར་གྱི་བོད་ལ་བསྡད་ཡོད་མ་རེད་ད། བོད་དེང་རབས་ཅན་ཅིག་གི་བོད་ཅིག་ཆགས་དགོས་རེད་མ་གཏོགས་སྔ་མོ་ནང་བཞིན་བྱས་བྱས་ཨ་ནི་སོ་སོ་སོ་ཞིང་པ་ཞིང་པ། འབྲོག་པ་འབྲོག་པ་ས་ཁུག་ལུང་ཁུག་ཅིག་ལ་ཨ་ནི་སོ་སོའི་ཁོར་ཡུག། ཅིག། ཆུང་ཆུང་ད་གའི་ནང་ལོགས་འདུག་བསྡད་ཡག་ཅིག་དུས་ཚོད་མ་རེད། འཛམ་བུ་གླིང་ཕྱི་ལོགས་དེ་དང་འབྲེལ་བ་ཡོད་བསྡད་པ་ཅིག་ད། ག་རེ་ཡིན་ནའི་ད་གནས་ཚུལ་ཕྱི་ནང་གི་གནས་ཚུལ་ཚང་མ་རྟོགས་པ་ཅིག་དེ་འདྲ་ཅིག་འོག་ནས་ད། སངས་རྒྱས་ཀྱི་བསྟན་པ་འཛིན་ཐུབ་པ་ཅིག་དགོས་ཀྱི་རེད་མ་གཏོགས་ད་ག་ཟེར་ནས་བསྡད་བསྡད་ཡག་ཅིག་མ་རེད་པ་དུས་ཚོད་ཡོད་རེད་བ་ད། ས་གཞི་ནས་ད་སངས་རྒྱས་ཀྱི་ཆོས་ཀྱི་གུ་ཞབས་ཚིག་བཏོན་ཡག་གི་དུས་ཚོད་ཞིག་སླེབས་བསྡད་ཡོད་རེད། ཡག་པོ་རེད་བསམ་གི། རྩ་ཆེན་པོ་རེད་བསམ་དྲན་གི། དེ་སྔ་ང་རང་ཚོ་བོད་ལ་ཡ། སངས་རྒྱས་ཀྱི་ཆོས་ས་དར་རྡོ་དར་རེད་དེ། ཡིན་ནའི་མང་ཆེ་དེའི་དེ་གི། སྐྱབས་སུ་ཆེས་ཆེས་ལོ་འདོད་པ་མ་གཏོགས། སངས་རྒྱས་ཆོས་ཞེས་ད་དོ་སྣང་ཟེ་གི་བྱེད་པ་མ་རེད་ཤེས་ཀྱི་ཟེ་ཡོད་མ་རེད། ངག་ལ་སངས་རྒྱས་ལ་སྐྱབས་སུ་ཆོས་ལ་སྐྱབས་དགེ་འདུན་ལ་སྐྱབས་སུ་མཆི་ཟེ་གི་ཡོད་རེད་དེ་སངས་རྒྱས་ཟེ་དེ་ག་རེ་ཡིན་པ། ཆོས་ཟེ་དེ་ག་འདྲེ་ཡིན་པ། དགེ་འདུན་ཟེ་དེ་ག་རེ་ཡིན་པ། དོ་སྣང་གི་བྱེད་མེད་པ། ཡིན་ཤག་ཤག་རེད་བྱེད་གི། ཨ་ནི་སངས་རྒྱས། ཡི་གི་གཙུག་ལག་ཁང་གི་ཨ་ནི།

ད་གང་ལྟར་ཆོས་འདོད་མཁན་ཆོས་མི་འདོད་མཁན་ཆོས་འདྲ་མི་འདྲ་འདོད་མཁན་དེ་ཐམས་ཅད་ལ་རང་སྐྱིད་པོ་ཞིག་བྱུང་ན་རང་ལ་ཁེ་ཕན་ཞིག་བྱུང་ན་རང་ལ་ཕན་པ་བྱུང་ན་བསམ་ནས་བྱེད་མཁན་ཤ་སྟག་རེད་བ། ད་རང་ལ་ཕན་སྟངས་དེ་ག་འདྲ་ཟེ་ཕན་དགོས་ཀྱི་འདུག་ད་དེ་བསམ་པར་ཕན་དེ་གལ་ཆེན་པོ་འདུག་ད་དེ་འདྲ་ཡིན་པ་ཡིན་དུས་ད་ཅིག་ཆོས་ཤེས་པ་བྱས་དེ་དཔེ་གལ་ཆེན་པོ་རེད་ཤག། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་ཆོས་རིག་དེ་དག་མི་རིགས་གཞན་ལ་བགོ་འགྲེམས་བྱེད་པ་ལ་རང་གི་ཆོས་ཀྱི་ནང་དོན་དང་ཟབ་ཁྱད་ཤེས་རྟོགས་བྱ་དགོས་པ་དང་དེ་ཤེས་པར་བྱེད་པ་ལ་མ་བརྟགས་ཉམས་དགའ་བའི་ངང་ལ་ཡིན་ཕྱོགས་ལྟ་བའི་སྣང་མེད་འཐུས་ཤོར་དུ་བཏང་ན་ཡོང་ཐབས་མེད་པའི་དབང་གིས་ཐོག་མར་རང་གི་ཆོས་དང་རིག་གནས་ལ་དོ་སྣང་དང་སློབ་སྦྱོང་བྱ་དགོས་པ་དང་དེ་ནས་འཛམ་གླིང་གི་མི་རིགས་གཞན་དང་ཡུལ་ལུང་གཞན་གྱི་ཆོས་དང་རིག་གནས་ཁག་ལ་རྒྱུས་ལོན་བྱེད་དགོས་པར་མ་ཟད། ད་ལྟའི་འཛམ་གླིང་འདི་ཡི་སྟེང་ན་དངོས་སུ་ལྷ་མེད་ཆོས་མེད་དུ་ལྟ་མཁན་གྱི་མི་གྲངས་དུང་ཕྱུར་བཅུ་གྲངས་ཤིག་ཡོད་པ་དེ་དག་གིས། ཆོས་ཁས་མ་བླངས་པའི་སྟོབས་ཀྱིས་ཁེ་ཕན་ཅི་ཞིག་འབྱུང་གི་ཡོད་པའམ། ཡང་ན་གྱོང་གུན་གང་ཞིག་རག་གི་ཡོད་མེད་ལ་རྒྱུས་ལོན་དང་ཤེས་རྟོགས་བྱ་དགོས་པ་དང། ང་ཚོས་ཆོས་ལུགས་དང་ལྷ་དང་དཀོན་མཆོག་ཁས་བླངས་པའི་སྟོབས་ཀྱིས་ཁེ་ཕན་ཅི་ཞིག་འབྱུང་གི་ཡོད་མེད་སོགས་ཕན་ཚུན་གཞལ་བསྡུར་གྱི་ལམ་ནས་བསམ་གཞིགས་ནན་ཏན་བྱས་པ་ཡིན་ན། ད་གཟོད་དངོས་ཡོད་ཀྱི་གནས་ཚུལ་མང་པོ་ཞིག་ཤེས་རྟོགས་བྱ་ཐུབ་པར་འགྱུར་རྒྱུ་ཡིན་ལ། ད་དུང་ནང་གསེས་ཀྱིས་དབྱེ་ན། འཇིག་རྟེན་འདི་ཡི་ཐོག་གི་ཆོས་ལུགས་ཡོད་ཚད་ཕྱོགས་བསྡོམས་བྱས་ནས་བལྟས་ན། འཇིག་རྟེན་བཀོད་པ་པོ་འདོད་མཁན་དང་མི་འདོད་མཁན་གྱི་ཆོས་ལུགས་གཉིས་སུ་འདུ་བ་དང། ད་དུང་དེ་ལས་ཀྱང་དབྱེ་གསེས་བྱས་ན། འཇིག་རྟེན་བཀོད་པ་པོ་མི་འདོད་མཁན་གྱི་ཆོས་ལུགས་ཁག་གི་ནང་དུ་བདག་འདོད་མཁན་དང་མི་འདོད་མཁན་གཉིས་ཀ་ཡོད་པ་སྟེ། བདག་འདོད་པའི་ལྟ་བ་དེ་ཡི་ཕུགས་ཀྱི་དམིགས་ཡུལ་གང་ཞིག་ཡིན་པ་དང་དེ་ལ་བརྟེན་ནས་ཁེ་ཕན་གང་ཞིག་འགྲུབ་ཀྱི་ཡོད་མེད་སོགས་དེ་དག་ཐམས་ཅད་ཀྱི་རྩ་བ་ཐུག་ས་དེ་ནི། རང་གི་མི་ཚེ་འདིར་ཕན་པར་བྱ་བའི་ཆེད་དུ་ཡིན་ན་ཡང་ཕན་སྟངས་ཇི་ལྟར་ཡིན་པ་ལ་བརྟག་དཔྱད་བགྱིས་ན་ད་གཟོད་སྔར་མེད་པའི་བློ་སྐྱེད་མང་པོ་ཞིག་རྙེད་དུ་ཡོད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་སྔར་རྒྱ་གར་གྱི་ནང་པའི་མཁས་མཆོག་དེ་དག་གིས་མཛད་པའི་དགོངས་འགྲེལ་གྱི་བསྟན་བཅོས་གང་ཞིག་ཡིན་ན་ཡང་གཙོ་བོ་རིགས་པ་དང་གནས་ལུགས་དཔང་པོར་བཞག་པ་ཤས་ཆེ་བ་སྟེ། སྤྱོད་འཇུག་ཆེན་མོ་ལྟ་བུ། ཉམས་ལེན་གྱི་གཞུང་རྨད་དུ་བྱུང་བ་ཞིག་ཡིན་མོད་ཀྱི། དེ་ཡི་ནང་དུ། དངོས་ཡོད་ཀྱི་དོན་དག་རྣམས་རྟགས་དང་རྒྱུ་མཚན་མང་པོ་ལ་བརྟེན་ནས་བསྟན་པར་མཛད་པའི་ཁྱད་ཆོས་ཡོད་པ་དང། དཔེར་ན་ལོ་ངོ་ཉིས་སྟོང་ལྷག་གི་གོང་རོལ་དུ། ཐེག་ཆེན་བཀའ་སྒྲུབ་ལྟ་བུའི་རྩོད་པ་རླབས་ཆེན་བྱུང་བ་དེ་རིགས་ཀྱང། སྐབས་དེ་དུས་སུ་ཕན་ཐོགས་ཡོད་པ་ཙམ་ཞིག་མིན་པར། ད་ལྟའི་དུས་རབས་ཉེར་གཅིག་པའི་ནང་དུ་ཡང། དགོས་མཁོ་ཤིན་ཏུ་ཆེན་པོ་ལྡན་པ་ཞིག་ཡིན། དེའི་རྒྱུ་མཚན་གྱི་དཔེ་མཚོན་གཅིག་བཀོད་ན། གནའ་དེང་གི་ལོ་རྒྱུས་སྨྲ་བ་མང་པོ་ཞིག་གིས། ཐེག་པ་ཆེན་པོའི་ཆོས་བརྒྱུད་དེ་ཉིད། སངས་རྒྱས་མྱ་ངན་ལས་འདས་པའི་རྗེས་སུ། དཔལ་ནཱ་ལེནྡྲ་གཙོ་བོར་གྱུར་པའི་ཆོས་སྡེ་དེ་དག་གི་མཁས་པ་ཁག་ཅིག་གིས། ལེགས་སྦྱར་གྱི་སྐད་ཡིག་ཏུ་གསར་བཟོ་བྱས་པར་བཤད་ཀྱི་ཡོད་ན་ཡང། དོན་དངོས་སུ། སངས་རྒྱས་བཅོམ་ལྡན་འདས་ཀྱིས་ཞལ་ནས་དངོས་སུ་གསུང་བ་དང་བྱིན་གྱིས་བརླབས་པ། རྗེས་སུ་གནང་བ་བཅས། དེ་དག་གང་རུང་གི་སྒོ་ནས་གསུང་བར་མཛད་པ་ནི། གསུང་རབ་དགོངས་འགྲེལ་དང་བཅས་པ་ལ། རྒྱུས་མངའ་ཇི་ཙམ་ལོན་པ་དེ་ཙམ་གྱིས་གསལ་བོར་ཤེས་ཐུབ་པ་སྟེ། སངས་རྒྱས་ཀྱི་གསུང་རབ་ཕལ་ཆེར། ཐོག་མར་ལེགས་སྦྱར་གྱི་ནང་དུ་ཚིགས་བཅད་ཀྱི་ལམ་ནས་གསུངས་པའི་བདེན་དཔང་ཁུངས་སྐྱེལ་བྱ་ཐུབ་པ་ཞིག་ཡིན། ང་རང་ཚོ་དེ་སྔ་བོད་གངས་ཅན་གྱི་ལྗོངས་ཀྱི་གནས་སྟངས་ནང་པ་གཅིག་པོ་མ་གཏོགས་མེད་བསྡད་པ་བྱས་རྗེས་དེ་འདྲའི་གཅིག་གི་ད་གནས་སྟངས་ཀྱི་འོག་ནས་མར་གསུངས་བཞག་པ་དེ་དང་ད་སྔར་རྒྱ་གར་འཕགས་པའི་ཡུལ་ལ་ཆོས་བརྒྱུད་འདྲ་མི་འདྲ་མདོར་ན་རྩོད་པ་ཚུན་ཆད་ཡོད་བསྡད་པ་དེ་འདྲའི་གཅིག་གི་གནས་སྟངས་ཀྱི་འོག་ནས་གསུངས་བཞག་པའི་གསུང་དག་དེ་གཉིས་པོ་དེ་ཁྱད་པར་ཏོག་སོ་པ་དཔེར་ན་ང་ཚོ་སྤྱོད་འཇུག་འདྲ་བོ། ཉམས་ལེན་སྟོན་པའི་གཞུང་མཐར་ཕྱིན་པ་རེད་གཞུང་ཧ་ལས་པ་ཕྱིན་པ་རེད། དེ་ཡིན་ནའི་དཔེར་ན་ཤེས་རབ་ལེའུའི་ནང་ལྟ་བུར་ཆ་བཞག་ན་དག་ནས་ཅིག་བཟོད་པའི་ལེའུའི་ནང་ཆ་བཞག་ན་བརྟག་དཔྱད་ཞིབ་པོ་གནང་གི་འདུག་ག་འདོད་ཚུལ་འདྲ་མི་འདྲ་རྩོད་པ་ཞིབ་པོ་འདུག་ག་ཤ་དེ་འདྲ་ཡིན་པ་ཡིན་དེ་འདྲ་དེས་མཚོན་པའི་ལྟ་བ་གང་འདྲ་དག་ནས་ཤིག་གི་བས་ན་གཞུང་མང་པོའི་ནང་ལོ་ཐེག་ཆེན་བཀར་སྒྲུབ་ཡག་གིས་མཚོན་པའི་མང་པོ་ཅིག་ཐོན་ཡོང་གི་འདུག་ག་ཐེག་ཆེན་བཀར་སྒྲུབ་དེ་རིང་ཁ་སང་ཡིན་ནའི་དགོས་མཁོ་འདུག་བ། ག་རེ་ཟེར་བ་ན། ལོ་རྒྱུས་སྨྲ་བ་མང་པོ་ཅིག་གིས། ཐེག་ཆེན་གྱི་ཆོས་དེ། བཅོམ་ལྡན་འདས་མྱ་ངན་ལས་འདས་ཟིན་པའི་རྗེས་ལ། ཨེ་ནི་ག་ལེ་ག་ལེ་ལ་མཁས་པ་ཚོས་ཨེ་ནི་ལེགས་སྦྱར་སྐད་ཀྱི་ཐོག་ནས། ད་གཞི་ནས་ཕར་གསར་གཏོད་རུ་གནང་བ་རེད་ཟེར་ཅིག་གིས་གསུངས་བསྡད་ཀྱི་ཡོད་རེད་བ། བྱས་ཙང་ཀ། སྔར་བས་ལོ་སྟོང་ཕྲག་གོང་གི་ཐེག་ཆེན་བཀར་སྒྲུབ་གསུངས་བཞག་པ་དེའི་དེ་ད་ལྟ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལོགས་ལ་ཧ་ཅང་གི་འབྲེལ་བ་ཆེན་པོ་གང་ལེགས་འདུག་བ། བཙན་བྱོལ་ལ་ཡོད་པ་ཚོས་ཨ་ཅང་ཅང། ང་ཚོ་མ་འོངས་པའི་སངས་རྒྱས་ཀྱི་བསྟན་པ། ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡོང་ཡག་གི་ཕྱིར་དུ་ཡིན་པ་ཡིན་ན་ཡང་གང་ལྟར་ང་རང་ཚོས་སངས་རྒྱས་ཀྱི་ཆོས་དེ་ཤེས་པ་ཞིག་བྱས་བྱས་ནས་སངས་རྒྱས་ཀྱི་ཆོས་ཀྱི་ཁྱད་པར། སངས་རྒྱས་ཀྱི་ཆོས་ཀྱི་གནད་འགག་དེ་འདི་ཤེས་པ་ཞིག་བྱས་ནས་ནི་སངས་རྒྱས་ཀྱི་ཆོས་བྱེད་ཡག་རེད་མ་གཏོགས་ཆོ་ག་རུ་སྟོན་ཡིན་ཤག་ཤག་བྱས་བྱས་འགྲོ་བསྡད་ཡག་དེའི་དུས་ཚོད་ཡོལ་རེད། ཆོས་བཤད་པ་ཡིན་ནའི་ནང་སང་ལམ་རིམ་ཚོའི་ནང་ལ་གསུངས་བཞག་པ་ནང་བཞིན་བྱས་བྱས་སྐྱེ་བ་སྔ་ཕྱི་ཁས་ལེན་པ་ཞི་ཤག། ཐེག་ཆེན་ཁས་ལེན་པ་ཞི་ཤག། དེ་འདྲ་གཅིག་གི་ཐོག་ནས། ཨེ་ནི། མ་ཅིག་གསུང་དགོས་བྱུང་ནས། དེ་བཞིན་དུ་དངོས་པོའི་ཟབ་ཆོས་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། གསན་མཁན་རྣམ་པ་ཚོ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི། ཨམ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་དང་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་རྡོ་རྗེ་མཚོ་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།